གཅིག་པུ་བོ་ལ་ཡ་དོན་གནས་ཚུལ་ག་རེ་ཚེ་འདི་གཅིག་པུའི་གི་དོན་དེ་ལ་ཡ་འབད་གཅིག་པུ་བོ་ལ་འབད་བསམ་བློ་འབད་དེ་རིག་པ་སྒྲིམ་དེ་གཅིག་པུ་བོ་ལ་ཡ་འབད་ག་ཧྲུལ་བ་ད་ཅིག་དམིགས་ཡུལ་དེ་མཐར་ཐུག་དམིགས་ཡུལ་འགྲུབ་དེ་གཅིག་པུ་བོ་བཟུང་བྱས་དེ་འདྲ་བྱས་པ་ན་ད་དེ་དགུ་གཉིས་འགའ་བ་ཆགས་འགྲོ་བ།

ད་ག་ན་བཞིན་གྱི་ཅིག། ཆོས་ཅིག་སྒྲུབ་ཀྱི་ཡོད་མདོག་མདོག་ཅིག་ཕར་ཚུར་དེ་ལ། ཡང་ཚུར་དེར་འཇིག་རྟེན་སྒྲུབ་ཀྱི་ཡོད་མདོག་མདོག་བྱེད་པས་གཉིས་ཀའི་ལོགས་ལ་ཡ་རྐང་པ་གཉིས་འཛུགས་ཡག་བྱས་ནས། དོན་དུ་ད་ཆོས་འཇིག་རྟེན་གཉིས་ཀ་འགྲུབ་འགྲུབ་ཡ་ཅིག་ཡོང་གི་མ་རེད། བྱས་ཙང་ང་ཚོའི་བསམ་བློ་དཔེ་ཏན་ཏན་བསམ་བློ་སྒར་ཆོས་ཅིག་ལྷོད་ལྷོད་བཏང་དགོས་རེད། དངོས་གནས་དྲང་གནས་ཀྱི་ཅིག་ག་རེ་བསྒྲུབ་ཡག་ཡིན་པ་ཅིག་སོ་སོའི་མི་ཚེ་དེ་རིང་པོ་གང་ཡང་ཡོད་མ་རེད་མི་ཚེ་ཐུང་ཐུང་ཅིག་མ་གཏོགས་ཡོད་མ་རེད། མི་ཚེའི་ཕྱེད་ཀ་ནི་གཉིད་ཉལ་ཡ་རེད་པ་ད་མི་ཚེའི་ཕྱེད་ཀ་ནི་གཉིད་ཉལ་ཡར་བ། ད་ཉི་མའི་གུང་ལ་ལས་བྱེད་དུས་ཚོད་འབྱོར་བ་གཉིད་ཉལ་བའི་སྐབས་ལ་ལས་ཀ་བྱེད་ཀྱི་ཡོད་མ་རེད། ད་མི་ཚེའི་ཕྱེད་ཀ་དེ། ད་མི་ཚེ་དེ་བགོ་བཤའ་རུ་བརྒྱབ་པ་ཡིན་ན་ཕྱེད་ཀ་ནི་གཉིད་ཉལ་བསྡད་རེད་ད་ཕྱེད་ཀ་དེ་ད་ཕྱེད་ཀ་དེས་དུས་ཚོད་མང་པོ་ཅིག་ང་ཚོ་འཕྲོ་བརླག་འགྲོ་གི་རེད་ད་ད་དེའི་ནང་ནས་དངོས་གནས་དྲང་གནས་ཀྱི་ད་ཅིག་མི་ཚེ་ཐུང་ཐུང་ཅིག་མ་གཏོགས་མེད་པ་ཡིན་མི་ཡིན་དུས་སང་ནས་ད་སོ་སོས་བགོ་བཤའ་རུ་བརྒྱབ་པ་ཡིན་ན་དངོས་གནས་དྲང་གནས་ལས་ཀ་བྱེད་ཡག་གི་དུས་ཚོད་དངོས་གནས་དྲང་གནས་ཀྱི་སོ་སོའི་ཀྱི་བསམ་པའི་ལས་ཀ་སྒྲུབ་ཡག་གི་དུས་ཚོད། ད་མི་མང་པོ་ཅིག་ལ་ཡ། དཔེར་ན་ཅིག་ད་དང་པོ་ཞོགས་པ་ཡར་ལངས་དེ་ནས་ཅིག་ཁ་ལག་ཟ་ད་དེ་ལས་དེ་གི་ཡང་ཅིག་དུས་ཚོད་མང་པོ་ཅིག་ཟ་འགྲོ་གི་རེད་པ། ད་དེ་ནས་མི་མང་པོ་ཅིག་ལ་ལས་ཀ་ཡོད་རེད། ལས་ཀ་ཁ་ཤས་ཅིག་སོ་སོ་ལས་ཀ་དེ་བྱེད་འདོད་མེད་པ་ཡིན་ན་ཡང་ད་ཅིག་ལྟོ་གོས་ལ་ཐུག་ནས་ལས་ཀ་དེ་མ་བྱས་རང་བྱས་ལ་ཐུག་ཅིག། བྱས་ཙང་དེའི་གི་ལས་ཀ་བྱེད་ཡག་དུས་ཚོད་དེ་ཕར་གཡུགས། ད་དངོས་གནས་དྲང་གནས་ཀྱི་སོ་སོའི་གི་བསམ་པ་ནང་བཞིན་གི། སོ་སོའི་བསམ་བློའི་ནང་ཡོད་པ་ནང་བཞིན་གི་ལས་ཀ་ཅིག་བྱེད་དགོས་བསམ་ན། དེ་བྱེད་ཡག་གི་དུས་ཚོད་ག་ཚོད་ཡོད་རེད། མི་ཚེ་གཅིག་གི་ནང་ལ་དེ་བྱེད་ཡག་གི་དུས་ཚོད་ཞེ་དྲག་ཡོད་མ་རེད། བྱས་ཙང་ད་དུས་ཚོད་ཐུང་ཐུང་ཅིག་མ་གཏོགས་མེད་པ་ཡིན་དུས་ཙང་དེའི་ནང་ལོགས་ལ། ཡང་ན་ཚེ་འདི་སྒྲུབ་དགོས་རེད། ཡང་ན་ཚེ་ཕྱི་མ་སྒྲུབ་དགོས་རེད། ད་ཚེ་འདི་གཅིག་པུའི་འདུན་མ་ག་འདྲས་ཞིག་བྱས་པ་ཡིན་ན་ཡང་འདུན་མ་དེ་གཅིག་ལ་དྲིལ་ནས་ཟེར་ན་འདྲ་འདུག་ད་གང་ལྟར་ཅིག་དམིགས་ཡུལ་འདི་གཅིག་བཟུང་བྱས་བྱས་པ་ཡིན་ན་ཁོ་རང་ཕན་ཐོགས་ཆེ་གི་རེད། རླབས་ཆེ་གི་རེད་ཁྱབ་ཆེ་གི་རེད་ད་གང་ལྟར་འདི་ཕན་ཐོགས་ཆེ་གི་རེད། བྱས་ཙང། ད་པོ་ཏོ་བ་དེས་ཁོ་རང་དེ་ནས་ཅིག་གར་ཤོར་བས། དངོས་གནས་དེ་ནས་ཅིག་འཇིག་རྟེན་གྱི་དོན་མེད་པའི་བྱ་བ། ཅིག་དེ་ཚོ་ལས་ཡ་ནས་གར་ཤོར་བས་ད་ཅིག་དོན་དག་རྩ་ནས་མི་འདུག་ཆོ་མི་འདུག་བསམ་ནས། ད་དེ་ལ་ཞེན་པ་འདྲ་པོ་ལོག་སོང། ཞེན་པ་ལོག་ནས། ཞེན་པ་ལོག་ཡོང་དུས་ཙང་ནས། དེ་ནས་ད། མི་གཞན་དག་དང་མཉམ་དུ་འབྲེལ་པ་བྱེད་དུས་སང་ནས་ཁོ་ཚོའི་གི་བསམ་བློ་གཏོང་སྟངས་དང་པོ་ཏོ་བ་ང་རང་གིས་གསུངས་མ་རེད་པས་ཁོ་རང་གི་ཟེར་ན་འདྲ་ཏོ་པོ་ཏོ་བ་ང་རང་གསུངས་མ་རེད་པས་བསམ་བློ་གཏོང་སྟངས་དེ་མཐུན་གི་མི་འདུག་ག་རེ་ཟེར་ན་ཁོང་གིས་ད་འཇིག་རྟེན་གྱི་བྱ་བ་སྒྲུབ་ཡག་དེ་ཆོ་མི་འདུག་བསམ་པ་རེད་ཅེས་ཁོང་གི་བསམ་བློ་གཏོང་སྟངས་གཞན་དག་དེ་ཚོས་གི་འཇིག་རྟེན་གྱི་བྱ་བ་སྒྲུབ་ཡག་དེ་གལ་ཆེན་པོ་ཡིན་པ་འདྲ་པོ་ཅིག་དང།

ད་དེ་ནས་རང་ལ་ཤ་ཚ་ནས་ཁྱོད་དེ་ལྟར་མ་བྱེད་རྒས་ཁར་ཉོན་མོངས་ཏེ་འགྲོ་ཀ་ཅ་བག་ཙམ་ཚགས་གྱིས་དགེ་སྦྱོར་གྱི་གྲོགས་ཡིན་རང་ཤུལ་བསྐྱངས་ནས་རང་ལྟ་འདི་དགོས་པ་ཡིན་ཟེར་ནས་གྲོས་འདེབས་པ་མང་པོ་བྱུང་སྟེ་ཁོང་རྣམས་ལ་ཡང་དེ་རྣམས་ལ་ཡང་ཁོང་འོར་ཆེ་ང་ལ་གྲོས་འདེབས་པ་དེ་བདེན་ཁོང་ང་ལ་ཤ་ཚ་བ་ཡིན་སྙམ་པ་མ་བྱུང་སླར་རང་ལ་ཡིད་མུག་ཞེ་ཁྲེལ་བ་བྱུང་སྟེ། འདི་ཀུན་གྱིས་ཆོས་མ་བསམ་པར་འདུག་མ་འཆི་ན་ལྟ་དེ་ཙུག་ཡིན་ཏེ་འཆི་ངེས་པར་འདུག་ནམ་འཆི་ཆ་མི་འདུག་པས་ཀ་ཅ་གསོག་རིང་ལ་ཤི་ན་ཇི་ཙུག་བྱེད། ད་འདི་ག་རེ་ཟེར་བ་རེད་ཟེར་ན་པོ་ཏོ་བ་ལ་ཤ་ཚ་ཡོད་དེ་ངས་ཟེར་མ་རེད་པས་པོ་ཏོ་བ་ལྟས་ཙི་ཏི་གར་འགྲོ་བས་པོ་ཏོ་བའི་གྲོགས་པོ་ཟེར་བ་མ་རེད་པས་ད།

འབྲོམ་སྟོན་པའི་གི་གདན་ས་རེད་པ། བྱས་ཙང་སྔོན་མ་འབྲོམ་ལོ་གཅིག་གི་རིང་ལ་ཡང་ཁོང་གི་རྭ་སྒྲེང་དེ་འཛིན་སྐྱོང་བྱས་པ་རེད་ད་ངས་ཀྱིས་ཞུས་ཚར་ཡིན་པ། བྱས་ཙང་སྔོན་མ་ཁྱོད་རང་རྭ་སྒྲེང་ལ་ཡ་དེར་བསྡད་དུས་སང་ནས། རྭ་སྒྲེང་ལ་དགེ་བཤེས་ཁྱོད་ལས་སྐད་གྲགས་ཆེ་ཅིག་ཡོད་མ་རེད། ཡིན་ན་ཡང་ཡང་ཁྱོད་རྭ་སྒྲེང་ནས་བྲོས་སོང་བ་སྟེ། རྭ་སྒྲེང་ནས་བྲོས་ནས་གློ་བུར་དུ་བྲོས་ནས་དེ་འདྲ་བྱས་སོང་བ་སྟེ་ཁྱོད་རང་དེ་དུས་འཆར་གཞི་གཅིག་འཁྲུགས་སོང་ཟེར་ད། དེ་དུས་བྲོས་མེད་ན་ད་ལྟ་རྭ་སྒྲེང་གི་གདན་ས་འདི་དགེ་བཤེས་ཆུང་སྐུ་བ་ཟེར་བ་དང་དགེ་བཤེས་ཀྱི་གཉེན་འོས་པ་ཟེར་བ་དེ་འདྲ་ཅིག་ཡོད་ས་རེད་དེ་ཚོ་ལ་ཤོར་སོང་ཟེར་བ་ལྟར་དེ་ཚོ་ལ་ཤོར་འགྲོ་གི་མ་རེད་དེ་དུས་བྲོས་མེད་ན་ད་ལྟ་ཁྱོད་རང་རྭ་སྒྲེང་གི་དཔེ་གདན་ས་བསྐྱངས་ནས་དཔེ་དཔེ་དཔེ་ད་དཔེ་རྫིག་པོ་ཞིག་བྱས་བྱས་བསྡད་དེ་ཡོད་རེད་དེ་དུས་འཆར་གཞི་གཅིག་འཁྲུགས་སོང་ཁྱོད་རང།

ཁོང་འཕན་ཡུལ་ཕེབས་པ་རེད་ཁོ་རང་ཕ་ཡུལ་འཕན་པོའི་ལུང་པ་ལ་ཕེབས། འཕན་པོའི་ལུང་པ་ལ་ཕེབས་ནས་འཕན་པོ་ལ་བྲག་རྒྱབ་ཟེར་ཡག་ཅིག་དེ་འདྲའི་ཅིག་ས་ཆ་ཅིག་ཡོད་ས་རེད། བྲག་རྒྱབ། བྲག་རྒྱབ་ཟེར་ཡག་ས་ཆའི་མིང་རེད། ད་བྲག་རྒྱབ་ལ་ཡ། དེ་ནས། དགེ་འདུན་དེ་འདྲའི་མང་པོ་འདུས་བྱས། སྐབས་དེ་དུས་ས་དགེ་འདུན་སྟོང་ཕྲག་དེ་འདྲ་འདུས་ཡོད་ས་རེད། དགེ་འདུན་སྟོང་ཕྲག་འདུས་པའི་སྐབས་ལ་ཡ། དེ་དུས་སམ་ཏའི་གཟིར་ཁྱོད་རང་གི། དགེ་འདུན་དེ་ཚོ་ལ་ཡ་ད་ཅིག་པའི་འབུལ་བ་འདྲ་པོ་ཅིག་གར་སོགས་ད་ཅིག་ང་རང་ཚོའི་དེང་སང་ཅིག་འཇོག་བཞག་འདྲ་ས་རུ་ད་ཅིག་དགེ་འདུན་དེ་ཚོའི་ཆེད་དུ་ད་ཅིག་གསོག་འཇོག་འདྲ་པོ་ཞིག་ད་བྱས་མི་དགོས། གསོག་འཇོག་བྱས་མེད་པ་ཡིན་ཙང་ད་ད་ལྟ་ག་རེ་བྱེད་དེ་བསམ་དགེ་སློང་དེ་དགེ་འདུན་པ་དེ་ཚང་མ་ཞོགས་པས་ཞོགས་པས་རྟག་པར་ལྟོ་སློང་ག་འགྲོ་གོ་རེ་ད། ལྟོ་སློང་ག་ཕྱི་ལོགས་ལ་ཡང་ཁ་ལག་སློང་ག་འགྲོ་གོ་རེ། ད་དེ་ཁྱོད་རང་ཅིག་ནོར་སོང་རེ། སྐབས་དེ་དུས་ཙང་ཏི་ཙི་ཅིག་ཁ་ལག་ཅིག། གསོག་འཇོག་འདྲ་པོ་དེ་བྱས་ཡོད་ན་ད་ལྟ་ལྟོ་སློང་ག་འགྲོ་གོ་མ་རེ་བ། བྱས་ཙང་ད་དེ་ཁྱོད་རང་ཅིག་ནོར་འདུག། ད་ཁྱོད་རང་འདི་འདྲའི་རྐྱང་རྐྱང་བྱས་ནས་ཕྱིན་པ་ཡིན་ན་ད་ཁྱོད་རང Street Dog ཟེར་མ་རེད་པས་ད་ཅིག་ལམ་ཁ་ཕ་རུ་ལ་འཁྱམས་བསྡད་མཁན་གྱི་ཁྱི་འཁྱམས་ནང་བཞིན Street Dog ནང་བཞིན་ཆགས་འགྲོ་ས་རེད། གང་ཡང་གཏད་སོ་མེད་མཁན་ཆོས་ཀྱི་ཐོག་ནས་གཏད་སོ་མེད་མཁན་འཇིག་རྟེན་གྱི་ཐོག་ནས་གཏད་སོ་མེད་མཁན་རིན་ཐང་མེད་མཁན་ཆགས་ཆགས་འགྲོ་རེད། ལྷག་པར་དུ་ཁྱོད་རང་རྒས་པའི་གནས་སྐབས་ལ་ཁྱོད་རང་རྒན་གོག་ཆགས་དུས་སང་དཀའ་ལས་ཁག་པོ་ཆགས་རེད། གཡོག་པོ་རྒྱུག་མཁན་མེད་རེད་བ། གཡོག་པོ་རྒྱུག་མཁན་མེད་ཁ་ལག་ཟ་ཡ་མེད་དཀའ་ངལ་འཕྲད་རེད། བྱས་ཙང་ད་ལྟ་ནས་ཏི་ཙི་ཅིག་ཅ་ལག་ཏི་ཙི་གསོག་འཇོག་བྱས་ནས་ཉར་འདུག་གོ་རེད། དེ་ཉར་དེ་ནས་རྗེས་མ་རྒན་གོག་ཆགས་དུས་སང་ནས་བེད་སྤྱོད་བཏང་ཡོང་གོ་རེད། ད་བསླབ་བྱ་རྒྱག་གོ་ད་པོ་ཏོ་བ། ད་དེ་ནས་རང་ཤུགས་སྒང་ནས་རང་ལྟ་འདི་དགོས་པ་ཡིན་ཟེར་ན་དོན་དག་འདྲ་པོ་དེ་ག་རེ་ཟེར་བ་རེད་ཟེར་ན་དོན་དག་རྡོག་རྡོག་འདྲ་པོ་དེ་རང་གི་རྐང་པའི་སྒང་ལ་རང་ལངས་དགོས་པ་རེད་ད། ད་པོ་ཏོ་བ་ཁྱོད་རང་དངོས་གནས་དྲང་གནས་སོ་སོའི་རྐང་པའི་སྒང་ལ་སོ་སོ་ལངས་ཐུབ་པ་བྱེད་གོ་རེད། སོ་སོ་ལ་ཏི་ཙི་ཕན་ཆོག་གོ་རེད། སོ་སོས་སོ་སོ་ལ་ཕན་མ་གཏོགས་མི་གཞན་དག་ཕན་ཐོགས་གོ་མ་རེད། བྱས་ཙང་ད་ཁྱོད་རང་ཕོ་ཁྱོ་ག་ཕོ་ཁྱོ་ག་ཅིག་ཆགས་གོ་རེད། མ་གཏོགས་པས་འགྲིག་གི་མ་རེད་བྱས་བྱས་ང་ལ་ཡང་བསླབ་བྱ་རྒྱག་མཁན་མང་པོ་བྱུང། བསླབ་བྱ་རྒྱག་མཁན་དེ་རྣམས་ལ་ཁོང་འོར་ཆེ་འོར་ཆེ་ཟེར་ད་ཐུགས་རྗེ་ཆེ་ཟེར་བ་ད། ད་དེ་རིང་དུ་ཁོང་ཚོ་ལ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་ཟེར་གྱི་ཡིན། ཁོ་ཚོ་ང་ལ་འདི་གྲོས་འདེབས་མཁན་བསླབ་བྱ་རྒྱག་མཁན་དེ་ལ་ཐུགས་རྗེ་ཆེ་ཟེར་གྱི་ཡིན། ཡིན་ན་ཡང་ཁོ་ཚོ་གིས་ང་ལ་ཡ་ཅིག་གྲོས་བཏབ་ཟེར་མ་རེད་པས་ཅིག་བསླབ་བྱ་རྒྱག་དེ་ཅིག་དངོས་གནས་དྲང་གནས་བདེན་པ་རེད་འདུག་ད་དེ་བསླབ་བྱ་དེ་དངོས་གནས་དྲང་གནས་ཀྱི་ཅིག་ཁོས་བསླབ་བྱ་དེ་དངོས་གནས་དྲང་གནས་ཀྱི་ཡག་པོ་ཅིག་རེད་འདུག་བསམ་པ་དེ་འདྲ་གང་དྲན་མ་སོང། དེ་མ་དྲན་པའི་ཐོག་ལ་ད་དུང་ཕ། དེ་འདྲའི་བསླབ་བྱ་རྒྱག་མཁན་དེ་ཚོ་ལ་ཡང་ཨོ་ད་མི་འདི་ཚོ། ཨ་ནི་འཆི་རྒྱུ་མ་དྲན་མཁན། ཨ་ནི་ད་ཅིག་གར་ཞུ་རེད་འཆི་བ་མ་དྲན་པ། དེ་ནང་བཞིན་གྱི་ཅིག་འཁོར་བའི་སྡུག་བསྔལ་མ་དྲན་པ། ད་འདི་ཚོ་དངོས་གནས་ཐབས་སྐྱོ་བ་ལ་བསམ་པའི་དེ་འདྲའི་ཅིག་ཡིད་མུག་པ་དང། ད་ཅིག་ཡིད་མུག་པ་ད་ད་ཅིག་སེམས་ཅིག་པའི་བློ་ཕམ་པོ་དང། དེ་ནང་བཞིན་གྱི་ཅིག་ངོ་ཚ་བསམ་པའི་དེ་འདྲའི་གི།

ཅ་ལག་བསག་དགོས་བསམ་པ་ཡིན་ན་ཡང་གསོག་མི་ཐུབ་པ། སྒྲུབ་དགོས་བསམ་པ་ཡིན་ན་ཡང་སྒྲུབ་མི་ཐུབ་པ་དེ་འདྲའི་བྱུང་འགྲོ་བ་རེད། ལྷག་པར་དུ་ཨ་ནི་ཅིག་གར་ཞུ་རེད། ཅིག། འཆི་བ་ཟེར་ཡ་དེ་ག་དུས་ཡོང་ཆ་མེད་པའམ་ག་དུས་ཡོང་ཧ་གོ་ཡ་མེད་པ་ཡིན་དུས་ཙ་ན་དེའི་རྒྱུ་མཚན་བརྟེན་ད་ལྟ་ཅིག་ཅ་ལག་བསག་བསག་དེ་ག་བྱེད། ཅ་ལག་གསོག་རིང་རིང་ལ་ཡང་ཤི་སོང་གར་བྱ་བ་རེད་ད། ཆོས་སྒྲུབ་མ་ཐུབ་བྱས་ཅ་ལག་གསོག་རིང་རིང་ལ་ཨ་ནི་ཤི་སོང་ན་ད་གར་བྱ་བ་རེད། ད་དེ་ནས་ཤི་ནས་ཡང་བསྐྱར་མིའི་ལུས་རྟེན་ལ་ཡང་སྐྱེ་ཡ་ཡོད་པ་ཡིན་ན་ད་ད་ཅིག་ཡང་ཡང་བསྐྱར་ཅིག་ཆོས་འདི་བྱས་ཆོག་ཡོད་ཀྱི་རེད། ཡིན་ན་ཡང་ཤི་ཚར་དུས་ཙ་ན་ག་བ་སྐྱེ་འགྲོ་གི་ཡོད་ག་བ་འགྲོ་གི་ཡོད་ང་ཚོས་ཧ་གོ་གི་མེད་པ།

དཔེ་མི་སྲིད་ད་གར་ཞུ་རེད་ཅིག་བསོད་བདེ་ཆེན་པོ་རེད། ཡིན་ན་ཡང་ད་ལྟ་བར་དུ་ཅིག་ཚེ་འདི་དཔེ་མི་ཚེ་སྟོང་ཟད་ལ་སོང་བ་དེ་ང་ཚོས་ཧ་མ་གོ་བར་བྱས་ནས་མི་ཚེ་ཕལ་ཆེར་རྫོགས་བ་ཚར་སོང། མི་ཚེ་མང་པོ་ཅིག་གར་དུས་ཚོད་མང་པོ་ཅིག་འཕྲོ་བརླག་ཕྱིན་ཚར་སོང། དེ་འདྲའི་ད་ལྟ་ད་འགྱོད་པ་ཆེན་པོ་འདི་འདྲའི་ཅིག་གར་ཞུ་རེད་དེ་འགྱོད་པ་ཆེན་པོ་སྐྱེ་དགོས་ཡ་ཅིག་དེ་འདྲའི་ཅིག་གི་གནས་ཚུལ་འདྲ་བ་ཅིག་ང་ཚོ་ཅིག་འཕྲད་བསྡད་པ་རེད། ད་ཡིན་མོད་གལ་སྲིད་ང་ཚོ་ཅིག་དངོས་གནས་དྲང་གནས་ད་མི་ཚེ་ཕལ་ཆེར་རྫོགས་བཏང་འདུག་ད་འགྲིག་མི་འདུག་བསམ་བསམ་གྱི་བློ་དེ་འདི་ལས་སྔོན་ཙམ་ཅིག་སྔ་ཙམ་ཅིག་སྐྱེས་ཡོད་པ་ཡིན་ན་ཨ་ནི་ཅིག་མི་ཚེ་སྡིག་པ། སྡིག་པའི་གི་མི་ཚེ་སྐྱེལ་མི་དགོས་པ་ཟེར་ན་འདྲ་འདུག་མི་ཚེ་སྟོང་ཟད་དུ་འགྲོ་མི་དགོས་པ་ཅིག་ཡོང་ས་རེད་དེ་ད་ལྟ་བར་དུ་བྱུང་མི་འདུག་ད་ད་ལྟའི་དུས་ཚོད་ལ་ཡང་ང་ཚོ་ཏོག་ཙམ་ཅིག་གར་སྤྱོད་སོ་སོའི་མི་ཚེ་འདི་དངོས་གནས་གར་སྤྱོད་ལ་ད་ཅིག་ཏོག་ཙམ་ཅིག་གར་སྤྱོད་ཏོག་ཙམ་བསམ་བློ་བློ་ཅིག་འཁོར་བྱས་ད་མ་འོངས་པ་ལ་ཅིག་མི་ཚེ་འདི་དོན་དང་ལྡན་པ་ཅིག་ཡོང་ཡ་ཅིག་གི་ད་གང་འདྲ་བྱེད་ཀྱི་ཡིན་བསམ་པའི་ཅིག་དེ་འདྲ་ཅིག་གི་བློ་དཔེ་ཅིག་སྐར་ཆ་ཁ་ཤས་ཅིག་མ་གཏོགས་མེད་མ་སྐྱེ་བ་ཡིན་པས་ན་ད་ལྟའི་དངོས་གནས་དྲང་གནས་ང་ཚོ་ད་ཅིག་དཔེ་མི་སྲིད་པའི་ད་གང་ལྟར། བསྐལ་པ་བཟང་པོ་ཟེར་ན་འདྲ་འདུག་ལམ་འགྲོ་ཆེན་པོ་རུ་ཆགས་བསྡད་ཡོད་པ་རེད། བྱས་ཙང་དེའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་དེ་འདྲའི་ཅིག་གིས་གང་ལྟར་དོན་དག་རུ་བསམ་བློ་བཏང་བྱས་སྒོམ་རྒྱག་ཡིན་ད།

敬邀海内外大德踊跃参与， 让我们一起追随圣者菩萨们的脚步， 点亮无限希望， 携手同心迈向菩提之路。 点灯供佛， 即是以如来智慧之光， 照破众生的烦恼无明、 恶业罪障等， 就像是在一处千年暗室。 虽仅点燃一盏微小的灯烛， 但所有的黑暗都为之照亮。